ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུ་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང།
བཀྲ་ཤིས་བདེ་ལེགས་ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ་ས་ཡི་གོ་ལ་འདི་ཡི་སྟེང་དུ་སྲོག་ཆགས་གྲངས་ལས་འདས་པ་ཡོད་པའི་ནང་ནས་ཨ་ནེ་ཨ་ནུ་མ་བསྣུན་བྱས་གསོ་སྐྱོང་བྱེད་མཁན་མི་མ་རྩིས་པ་ད་སེམས་ཅན་མང་པོ་ཡོད་པའི་ནང་ནས་ད་ནུས་སྟོབས་ཆེ་ཤོས་གཟི་བརྗིད་ཆེ་ཤོས་ཡིན་པ་གླང་ཆེན་དེ་རིགས་ནི་ས་ཡི་གོ་ལ་འདིའི་སྟེང་ལ་ཡང་སྲོག་ཆགས་དང་རྩི་ཤིང་འདྲ་མིན་འཕེལ་རྒྱས་ཡོང་ཡ་ལ་ཡང་ཧ་ཅང་གི་ཕན་ཐོགས་ཆེན་པོ་དང་ཤིང་ནགས་ནང་ལ་ཡང་གླང་པོ་ཆེ་ཟེར་ཡ་ནི་སེམས་ཅན་འདི་ཧ་ཅང་གལ་ཆེན་པོ་ཡིན་པའི་སྐོར་ལ་ཡང་འདུག་ང་ཚོས་གླེང་མོལ་ཞུ་གི་ཡིན། སྤྱིར་བཏང་ནས་འཛམ་གླིང་གི་ས་ཕྱོགས་ག་པར་ཡོད་པ་ཡིན་ནའི་ནི་གླང་ཆེན་མང་པོ་ཡོད་པ་དང་གཅིག་ང་རང་ཚོ་ཕྲུ་གུ་ཆུང་དུས་ནས་རང་གླང་པོ་ཆེ་ཟེར་ན་ག་འདྲ་ཅིག་ཡོད་རེད་འདི་ཚོ་དང་ངོ་ཐག་ཆོད་གི་ཡོད་རེད་ད་ཡིན་ནའི་མི་ཚོའི་གི་འདོད་རྔམ་རེད་ད་ག་ནང་བཞིན་སོ་སོ་ཡ་དངུལ་བཟོ་ཡ་དོན་དག་ལ་ཡ་ཁྲིམས་ལ་ཡ་རྩིས་མེད་རྡོག་རོལ་བཏང་བྱས་བྱས། གླང་ཆེན་མང་པོ་ལྐོག་གསོད་བཏང་བ་དང་ད་ནི་ཡ་ག་ཞིག་གིས་དགྱེས་སྤྲོའི་ཐོག་ནས་ཁྱི་ར་བརྒྱབ་པ་དེ་ཚོའི་གི་བྱ་སྤྱོད་དེ་ཚོའི་ཐོག་ནས་གླང་ཆེན་གྱི་གྲངས་འབོར་དེ་ཧ་ཅང་གི་ཉུང་དུ་འགྲོ་གི་ཡོད་རེད་རྒྱ་གར་ནང་ལ་ཆ་མཚོན་པ་ཡིན་ནའི་གླང་ཆེན་ཁྲི་བདུན་ཙམ་ཞིག་ཡོད་པའི་ཚོད་དཔག་བྱེད་གི་ཡོད་རེད་དེ་དག་གི་ནང་ནས་གླང་ཆེན་ཕོའི་རིགས་ཟེར་དགོས་རེད་གླང་ཆེན་མཆེ་བ་ཡོད་པ་དེ་རིགས་ནི་རྒྱ་གར་དང་ཨེ་ཤི་ཡ་ནང་ལ་ད་ཆིག་སྟོང་ཙམ་ལས་ལྷག་མི་འདུག་དེ་འདྲ་ཟེར་གི་ཡོད་རེད་བྱས་ཙང། ཨ་གླང་ཆེན་ཕོ་མོ་གཉིས་ཀྱི་གྲངས་ཚད་དེ་ལ་ཡང་ཁྱད་པར་ག་ཚོད་ཆེན་པོ་བྱུང་བ་དེ་ཚོ་གིས་མ་འོངས་པར་ཡ་ཨ་གླང་ཆེན་གྱི་གྲངས་འབོར་དེ་ཉུང་དུ་འགྲོ་རྒྱུའི་ཉེན་ཁ་དེ་ཡང་ཆེ་རུ་འགྲོ་གི་ཡོད་རེད་བྱས་ཙང་དེ་འདྲ་སོང་ཙང་ཨ་གླང་ཆེན་བ་སོ་ཡོད་པའི་གླང་ཆེན་ཕོའི་རིགས་དེ་ཁྲིམས་འགལ་ནག་ཚོང་བ་ཚོས་ནི་བ་སོའི་དོན་དག་ལ་ལྐོག་གསོད་བྱེད་ཀྱི་ཡོད་པ་མ་ཚད་ནི་ཁོང་ཚོའི་གི་མཆེ་བ་དེ་བཅད་དེ་ནག་ཚོང་བྱས་དྲགས་པའི་རྐྱེན་གྱིས་ད་ཆ་གླང་ཆེན་ཕོ་མོ་གཉིས་ཀྱི་གྲངས་འབོར་བར་ལ། ཞེ་དྲགས་ཁྱད་པར་ཆེན་པོ་ཆགས་ཡོད་རེད་བྱས་ཙང་ཉམས་ཞིབ་པ་ཚོས་ནགས་གསེབ་ཁྲོད་དུ་ཡོད་པའི་གླང་ཆེན་དེ་དག་ནི་ཤིང་ནགས་ནང་ལ་ཡ་རྩི་ཤིང་འདྲ་མ་འདྲ་རྒྱས་རེད་མེ་ཏོག་སྙིང་རྗེ་པོ་དེ་འདྲ་རྒྱས་རེད་ད་ག་ནང་བཞིན་ཨ་གཡས་གཡོན་སེམས་ཅན་གཞན་པ་ཚང་མ་ཡར་མར་འགྲོ་འགྲོ་ཡ་ལ་ཡ་སྟབས་བདེ་པོ་བཟོ་མཁན་དང་མེ་ཏོག་བཏབ་མཁན་དང་རྩི་ཤིང་བཏབ་མཁན་དེ་འདྲ་ནང་བཞིན་ཆ་བཞི་སྟེ་ངན་འདྲ་བོ་དེ་སོན་དང་ལུད་དང་དེ་དག་ཕར་བཀྲམ་མཁན་དེ་གླང་ཆེན་ཡིན་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། ཁོ་ཚོ་ལ Ecosystem Engineer དང Architect དེ་འདྲས་ཟེར་གྱི་འདུག་བ་ལགས་ཁོ་ཚོ་ལ་འཆར་འགོད་པ་ནང་བཞིན་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་ཨ་ནི། དེ་ཚོ་གང་ལ་ཞེ་ན་ཨ་གླང་ཆེན་དེ་ཚོ་རེ་རེ་གི་ཉི་མ་རེ་ལ་ད་རྩི་ཤིང་རེད་ཤིང་ཏོག་རེད་ཤིང་དེ་འདྲ་མི་འདྲ་ད་ཉི་མ་རེ་ལ་དཔེ་དེ་མང་པོ་ཞེ་པོ་ཅིག་ཟ་གི་ཡོད་ཙང་ཨ་ཁོ་ཚོའི་གི་ལྕི་བ་དེ་ཚོའི་དེ་ནང་བཞིན་མང་པོ་བཏང་གི་ཡོད་རེད་བ་ལགས། ས་ཐག་རིང་པོ་ཞེ་པོ་ཅིག་འགྲོ་གི་འདུག་ཁོང་ཚོས་ཉི་མ་སྒང་ཚང་འགྲོ་བྱས་དེ་འདྲའི་འགྲུལ་རྒྱབ་བྱས་འགྲོ་དུས་ཙམ་པ་ལ། ཁོང་ཚོས་བཏང་པའི་ལྕི་བ་དེ་ཚོ་ལུད་དང་ཨ་ས་བོན་ལ་ཡང་འགྱུར་བྱས་ནས། ཤིང་ནགས་ནང་ལ་ཡང་རྩི་ཤིང་སྣ་ཚོགས་སྐྱེས་ལ་ཡང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་ཞིག་ལ་ངོས་འཛིན་བྱེད་ཀྱི་འདུག་བ། ཤིང་སྡོང་དེ་ཚོ་ནི་འགྲོ་བ་མིས་གཙོས་པའི་སེམས་ཅན་ཚང་མ་ལ་ཡང་དགོས་པའི་གི་མཁའ་རླུང་གཙང་མ་བཟོ་ཡ་དང་དེ་ནང་བཞིན་ཆར་པ་དུས་ཐོག་ལ་ཡང་བབས་ཡ་དང་དེ་འདྲའི་ལ་སོགས་པའི་རང་བཞིན་གྱི་ཕན་ཐོགས་ཡོང་གི་ཡོད་རེད། དེ་འདྲ་སོང་ཙང་གླང་ཆེན་རིགས་འདི་གཅིག་དང་སྟོབས་དང་གཅིག་གཟུགས་ཚད་ཆེ་བའི་རྐྱེན་གྱིས་ནགས་གསེབ་མཐུག་པོ་ཡོད་ས་ཁག་ལ་ཁོ་ཚོས་ཀྱི་གཅིག་སྲོག་ཆགས་གཞན་པ་ཚོ་ལ་ཡག་ལམ་ཁ་བཟོ་གི་ཡོད་པ་ནང་བཞིན་ད་གཅིག་ནས་གཅིག་ལ་བསྐྱོད་པའི་སྐབས་ལ་ཡག་ལམ་ཁ་བཟོས་དེ་ནང་བཞིན་འཐུང་ཆུ་འདི་ཚོ་འཚོལ་ཡག་སེམས་ཅན་གཞན་དག་ཚོ་ཕར་ཚུར་འགྲོ་དུས་དཀའ་ངལ་མེད་པ་ལ་ཡག་ལམ་བཤངས་པ་ནང་བཞིན་བྱས་ནས་འགྲོ་ཆོག་ཆོག་ཡོད་པ་འདི་ཁོ་ཚོས་བཟོ་གི་ཡོད་རེད། དེ་འདྲས་སོང་ཙང་ཁོར་ཡུག་འདིའི་ནང་ཤིང་ནགས་ཀྱི་ཁོར་ཡུག་འདི་ནང་གནས་མཁན་ཚང་མ་ལ་གླང་ཆེན་དེ་དཔེ་མི་སྲིད་ཕན་ཐོགས་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་འདུག་བ་ལགས་དེང་སང་འདྲ་པོ་ཆ་བཞག་པ་ཡིན་ན་ཨེ་ཤི་ཡའི་ནང་དང་དེ་ནང་བཞིན་ཨ་ཕི་རི་ཀའི་ས་གནས་མང་པོ་ཞིག་གི་ནང་ལ་ཡང་གླང་ཆེན་གྱི་གྲངས་འབོར་དེ་ཞེ་དྲག་གིས་ཉུང་དུ་འགྲོ་གི་ཡོད་རེད་བྱས་ཙང་གླང་ཆེན་གྱི་གྲངས་འབོར་དེ་ཉུང་དུ་འགྲོ་གི་ཡོད་པ་དེ་ཡིས་ས་གནས་ཀྱི་སྣོད་བཅུད་དང་དེ་ནང་བཞིན་ཁོར་ཡུག་གནས་སྟངས་ལ་ཡང་ཉམས་ཆག་ཡོང་གི་ཡོད་པ་དེ་ཚོའི་ཐོག་ལ་ཡང། ཁོར་ཡུག་སྲུང་སྐྱོབ་རེད་དེ་ནང་བཞིན་སེམས་ཅན་སྲུང་སྐྱོབ་བྱེད་མཁན་ཚོས་ཀྱི་རི་དྭགས་སེམས་ཅན་འདི་ཚོའི་གལ་ཆེན་པོ་ག་ཚོད་ཡིན་པ་གོ་རྟོགས་རྒྱ་ཆེན་པོ་སྤེལ་རྒྱུའི་ཐབས་ཤེས་མང་པོ་བྱེད་ཀྱི་ཡོད་རེད་དེ་སྔ་ཡིན་ན་ད་མི་ཚོས་ཀྱི་དམག་འཁྲུག་ནང་ལས་གླང་ཆེན་མང་པོ་འཁྲིད་ཡ་རེད་དེ་ནང་བཞིན་གླང་ཆེན་མང་པོ་གཅིག་ནི་ཡང་ཤིང་གཅོད་ས་ལ་འཁྲིད་བྱས་གདུང་མ་འདྲུད་རུ་འཇུག་ཡ་རེད་དེ་ནང་བཞིན་ཡང་རྒྱ་གར་ལྟ་བུའི་ནང་ལ་ཡང་གཅིག་གིས་གླང་ཆེན་ལ་ཡང་རྐང་ལྕགས་ལག་ལྕགས་རྒྱབ་བྱས་ནི། སྒེར་གྱི་བདག་བཟུང་བྱས་བྱས་ངལ་རྩོལ་བསྐུལ་ཡ་རེད་ད་ནི་ཡུལ་སྐོར་སྤྲོ་འཆམ་པ་དེ་འདྲས་ཡར་མར་འོར་འདྲེན་བྱེད་ཡག་སོགས་དེ་འདྲས་རྒྱུན་ལྡན་གྱི་འཚོ་བ་མ་ཡིན་པའི་ཐོག་ནས་ཁོ་ཚོ་ལ་ཡར་རྡུང་རྡེག་གི་གནས་སྟངས་ཅིག་གི་འོག་ལ་ཡར་བཞག་གི་ཡོད་རེད། བྱས་ཙང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་བདུན་ཅུའི་ནང་ལ་ཡར་བ་སོའི་ཆེད་དུ་གླང་ཆེན་བསད་མཁན་མང་པོ་ཞེ་པོ་ཅིག་བྱུང་བྱས་ནས་རྒྱལ་སྤྱིའི་ནང་དང་ལྷག་པར་གླིང་ཆེན་ཨ་ཧྥེ་རི་ཀའི་ནང་ལ་ཡར་གླང་ཆེན་གྱི་གྲངས་འབོར་དེ་ཞེ་པོ་ཅིག་ཉུང་རུ་ཕྱིན་འདུག་ཨང། བྱས་ཙང་ཨ་སྐབས་དེ་དུས་གཅིག་དུད་འགྲོའི་ཚན་རིག་པ་སྐུ་ཞབས Doctor Iain Douglas Hamilton ཞུ་བ་དེ་ཡི་ཆ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔའི་ལོ་ལ་ཡ་གླིང་ཆེན་ཨ་ཕི་རི་ཀའི་ནང་ལ་ཕེབས་བྱས་ནས་ཨ་ནི་ད་གླང་ཆེན་གྱི་འགྲོ་འདུག་སྤྱོད་གསུམ་ཐོག་ལ་དེ་འདྲའི་སློབ་སྦྱོང་གནང་མཁན་ཅིག་རེད་འདུག་བ་ཁོ་རང་བྱས་ཙང་འདིའི་སློབ་སྦྱོང་དང་འབྲེལ་བའི་ཐོག་ནས་མ་གིར་ཕེབས་དུས་མ་གིའི་གནས་སྟངས་འདི་གྱད་ཅིག་གཟིགས་དུས་གླང་ཆེན་མང་པོ་ཤི་བའི་རོ་དང་དེ་འདྲའི་གཟིགས་དུས་ཙ་ནས་འདི་གནས་ཚུལ་འདི་རྒྱལ་སྤྱིའི་ནང་ལ་མར་སྐབས་དེ་དུས་ཡར་མར་ཞུ་གཏུག་གནང་བྱས་ནས་ཁོ་རང་གིས། གནམ་གྲུ་ཆུང་ཆུང་ཅིག་ཅིག་རག་ཤག་འདིའི་ནང་ལ་ཕེབས་བྱས་ནས་ད་གླང་ཆེན་གྱི་གྲངས་འབོར་དེ་ག་ཚོད་ཡོད་མེད་ད་འདི་སྐད་དེ་ཐོ་འགོད་གནང་མཁན་ཚང་མ་ལ་མ་གླང་ཆེན་ཤི་བའི་རོ་དང་བསད་པའི་རོ་དང་ད་འདི་འདྲས་ཚང་མ་མར་སྟོན་དུས་ཙ་ནས་མི་ཚང་མ་ཧང་སང་དགོས་ཡས་ཀྱི་གནས་ཚུལ་ཅིག་བྱུང་འདུག་བ་ད་ཁོ་རང་དངོས་སུ་འདི་འདྲས་ས་ཆ་འདི་ནང་ལ་འདི་འདུག་ཟེ་འདྲས་སྟོན་དུས། གླང་ཆེན་བསད་པའི་ཨེ་ནི་གྲངས་ཐོ་དང་ད་ག་ནང་བཞིན་པར་སོགས་བསྡུ་རུབ་གནང་བྱས་ནས་མཉམ་འབྲེལ་རྒྱལ་ཚོགས་རེད་འབྲེལ་ཡོད་རྒྱལ་ཁབ་ཁག་ལ་ཡང་ཞུས་པའི་གྲུབ་འབྲས་ཁག་ལ་བརྟེན་བྱས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་ཐམ་པའི་ནང་ལ་ཡང་རྒྱལ་སྤྱིའི་ནང་ལ་ཡང་གླང་ཆེན་གྱི་མཆེ་བ་བཀོག་བྱས་བ་སོའི་ཚོང་འདི་དམ་དྲག་བྱས་བྱས་ནི། ད་ག་ནང་བཞིན་ཀེ་ནི་ཡཱའི་སྲིད་གཞུང་གིས་བ་སོ་མང་པོ་ཅིག་ཡར་འཛིན་བཟུང་བྱས་པ་ཚང་མ་སྡེབ་ལ་མར་མེ་སྲེག་བཏང་བྱས་ནས་རྒྱལ་སྤྱིའི་ནང་ལ་ཡ་གླང་ཆེན་གསོད་མི་ཆོག་པའི་དམ་དྲག་གི་སྒྲིག་གཞི་དེ་གཏན་འབེབས་བྱུང་འདུག་བ་དེ་ནས་བྱས་ནས་རིགས་རྒྱུད་རྩ་སྟོང་འགྲོ་ལ་ཉེ་བའི་སེམས་ཅན་དེ་གའི་སྲུང་སྐྱོབ་བྱེད་ཡ་གི་ལས་འགུལ་འདི་དེ་འདྲས་འགོ་འཛུགས་གནང་ཐུབ་འདུག་བ་ལ་བྱས་ཙང Iain Douglas Hamilton ཞུ་བ་ཁོང་གིས་ད་ཁོ་རང་ད་ཡིན་དང་ཡིན་ཁོ་རང་གི་ནང་མི་བུ་ཕྲུག་ཚང་མ་ཁྲིད་བྱས་ནས་མ་གིར་དེ་ཤར་ཨ་ཕྲི་ཀའི་ལུང་པ་ཀེ་ནི་ཡ་ནང་ལ་བཞུགས་བཞུགས་པ་རེད་ཨ་ནི་གླང་ཆེན་སྲུང་སྐྱོབ་ཀྱི་ལས་འཆར་མང་པོ་ཞིག་སྤེལ་བྱས་ནས་ཨ་ནི་དམིགས་བསལ་གྱི་ད་གླང་ཆེན་མཆེ་བ་ཡོད་མཁན་ད་ཡང་ན་མི་ལ་གདོང་ལེན་བྱེད་མཁན་ཚང་མ་ད་མིས་བསད་བྱས་ནས་རྗེས་ལ་གླང་ཕྲུག་གཅིག་ཨ་མ་མེད་པའི་གླང་ཕྲུག་མང་པོ་ཞིག་བྱུང་བ་དེ་གྱད་ལ་གསོ་སྐྱོང་གནང་ཡུལ་དེ་འདྲས་ཅིག་འགོ་འཛུགས་གནང་ཐུབ་པ་བྱུང་ཡོད་རེད་སྐུ་ཞབས Hamilton ཁོ་རང་གིས།

གླང་ཆེན་གྱི་གྲངས་འབོར་དེ་ཧ་ཅང་གི་ཉུང་དུ་སོང་བྱས་ནས་ནི་སྐབས་རེ་གླང་ཆེན་ཁྱུ་གཅིག་ཡོད་པ་ཚང་མ་སྡེབ་གསོད་བཏང་བའི་རོ་མང་པོ་མཐོང་བྱུང། ད་ག་ནང་བཞིན་ས་གནས་འགའ་ཞིག་ནང་ལ་ཡང་ལོ་ལྔའི་རྗེས་སུ་གླང་ཆེན་གྱི་ཁྱུ་དེའི་ནང་ལ་ཡང་བརྒྱད་སྟོང་ཙམ་ཅིག་ཡོད་པའི་ནང་ནས། བརྒྱ་དང་ལྔ་བཅུ་ཙམ་ལས་ལྷག་མེད་པའི་གནས་སྟངས་དེ་འདྲས་བྱུང་བ་གཟིགས་བྱུང་ད་ག་ནང་བཞིན་གནས་ཚུལ་དེ་རིགས་བསྐྱར་ཡོང་སྲིད་པ་རེད་ཟེར་འོ་དེ་འདྲས་ཟེར་གསུངས་འདུག་བྱས་ཙང་གནས་ཚུལ་འདི་ཚོའི་ཐོག་ལ་ཡང་ཁོར་ཡུག་སྲུང་སྐྱོབ་པ་མང་པོས་ཀྱི་དོ་ཁུར་ཆེན་པོ་ལེན་གྱི་ཡོད་རེད། སྤྱིར་བཏང་མིའི་ཀྱི་ལོ་རྒྱུས་རེད་འདུག་སེ་དེབ་མང་པོའི་ནང་ལ་ཡང་སྲོག་ཆགས་གཞན་དང་མ་འདྲ་བ་གཅིག་གི་གླང་པོ་ཆེ་དེ་དབང་པོ་རྣོན་པོ་ཡོད་པ་དང་སེམས་ཚོར་ཆེ་བ་དང་འདུ་ཤེས་ཆེན་པོ་ཡོད་པ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད།

ཨ་ཁོང་གིས་ད་ཆུང་མ་དང་ནང་མི་བུ་ཕྲུག་ཚོས་གཟིགས་དུས་རྩ་ནས་ཞེ་དྲག་གི་གཅིག་ང་རང་ཚོའི་སོ་སོའི་ནང་མི་གཅིག་གྲོངས་ན་ཚོར་བ་བྱུང་དགོས་རེད་འདི་ནང་བཞིན་གྱིས་ཁོ་ཚོས་འདི་འདྲས་བྱེད་ཀྱི་ཡོད་པ་འདི་ད་གཟིགས་དུས་རྩ་ནས་ཧ་ཅང་སེམས་ཚོར་ཆེན་པོ་བྱུང་བ་ད་ད་ག་ནང་བཞིན་གཡས་གཡོན་ལ་ད་ས་གནས་ལ་ཡོད་པའི་མི་མང་པོ་ཨོ་ད་ང་རང་ཚོའི་གླང་ཆེན་འདི་ཚོ་ལ་རོགས་པ་བྱས་ན་འགྲིག་ཤག་བསམ་ཡ་འདྲ་བོ་ད་འདི་འདྲས་ཀྱི་ཚོར་སྣང་ཆེན་པོ་བྱུང་འདུག་བ་ལ། རྒྱུན་དུ་ང་རང་ཚོའི་རིག་གཞུང་མང་པོའི་ནང་ལ་ཡ་གླང་པོ་ཆེ་ཟེར་དུས་སྟོབས་དང། རྣམ་དཔྱོད་ཀྱི་མཚོན་རྟགས་འདྲ་བོ་གལ་ཆེན་པོ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་ནའི་ང་རང་ཚོའི་མི་སོ་སོའི་གི་ད་ཁེ་ཕན་དོན་དག་ལ་ཡ་ཡང་ན་སྙིང་རྗེ་མེད་པར་གླང་ཆེན་བསད་པ་དང་ཡང་ན་རྐང་ལྕགས་ལག་ལྕགས་རྒྱབ་བྱས་ནས་ངལ་རྩོལ་བསྐུལ་གྱི་ཡོད་པ་དེ་དག་ལ་བརྟེན་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་ནས་བཞི་བཅུའི་ནང་ལྔ་བཅུ་དྲུག་ཅུ་བདུན་ཅུ་དེ་ཚོའི་ནང་ལ། གླིང་ཆེན་ཨ་ཧྥེ་རི་ཁའི་ནང་ལ་ཡར་གླང་ཆེན་ས་ཡ་ལྔ་ཙམ་ཡོད་པ་དེ་ནས་ད་ཆ་ད་འབུམ་གཅིག་ཙམ་ལས་མེད་པ་ཆགས་ཡོད་རེད་དེ་འདྲའི་གནས་ཚུལ་མང་པོ་ཅིག་ཐོན་གྱི་འདུག་པ་གྲངས་འབོར་དེ་དག་ལ་གཞིགས་པའི་སྐབས་ལ་ཡར་ལོ་ལྟར་གླང་ཆེན་སུམ་ཁྲི་ལྔ་སྟོང་ཙམ་ཞིག་ཕལ་ཆེར་མིས་བསད་ཀྱི་ཡོད་པ་དེ་འདྲས་ཀྱི་ཚོད་དཔག་བྱེད་ཀྱི་འདུག་བར། ང་རང་ཚོའི་འཇིག་རྟེན་ཁམས་ཀྱི་ཁོར་ཡུག་འདིའི་སྟེང་ལ་ཡར་གླང་ཆེན་གལ་ཆེན་པོ་ཡིན་པ་འདི་ཚང་མས་མཁྱེན་གསལ་རེད། བྱས་ཙང་ད་དེ་ཤག་ཡིན་ན་གནམ་གཤིས་འགྱུར་ལྡོག་རེད་དེ་ག་ནང་བཞིན་ཤིང་ནགས་མང་པོ་གཅོད་འབྲེག་བྱས་པ་དང་ཨ་རི་དྭགས་སེམས་ཅན་ཆེ་གྲས་དེ་ཚོ་ནམ་རྒྱུན་ནང་བཞིན་ཕར་ཚུར་སོ་སོའི་གནས་ཡུལ་དེ་ཚོ་མེད་དུས་རྩ་ནས་ཨ་ནེ་གཅིག་འཇིག་རྟེན་མི་དང་ཐུག་དུས་ད་ང་ཚོས་ལས་སླ་པོ་བྱས་ནས་མེ་མདའ་གཅིག་གཉིས་རྒྱབ་བྱས་ནས་ཕུགས་རྒྱང་བསམ་བློ་མ་བཏང་དུས་བསད་ཀྱི་ཡོད་པ་དེ་དག་གིས་ཨ་ནེ་རང་བྱུང་ཁོར་ཡུག་དང་སྣོད་བཅུད་རྟེན་འབྲེལ་ཁག་ལ་ཡ་ཉམས་ཆག་ཆེན་པོ་འགྲོ་གི་ཡོད་རེད། བྱས་ཙང་ད་ཆ་འཛམ་གླིང་ཁྱོན་ཡོངས་ནང་ལ་ཡང་རི་དྭགས་སེམས་ཅན་དེའི་རིགས་སྲུང་སྐྱོབ་དང་འཚོ་གནས་བྱེད་ཡུལ་དམིགས་བསལ་ས་གནས་མང་པོ་ཞིག་ཨ་ནི་བརྒྱབ་ཡོད་རེད། གླིང་ཆེན་ཨ་ཧྥེ་རི་ཀའི་ནང་ཆ་བཞག་པ་ཡིན་ན། དཔེར་ན་བྷེ་ནིན་རེད། བོ་ཚུ་ཝཱ་ན། ཁེ་མེ་རུན། སེན་ཏེལ་ཨ་ཧྥེ་རི་ཀན་རི་པཱབ་ལིག། མཱ་ལི། ཏེ་མོ་ཀི་རེ་ཏིག་རི་པཱབ་ལིག་ཨོཕ་ཀོང་གོ། ཁེན་ནི་ཡཱ། ཏཱན་ཛཱ་ནི་ཡཱ། ཛཱམ་བཱ་བྷི། ཛིམ་བཱབ་བྷི། ལ་སོགས་ཀྱི་ནང་ལ་ཡང་གླང་ཆེན། ལ་ཡང་ལྟ་རྟོག་བྱེད་མཁན་དང་དེ་ནང་བཞིན་སྲུང་བྱའི་ལས་བྱེད་དེ་རིགས་ལ་ཡང་མཁོ་བའི་ཨ་ནི་ད་ད་གིན་ཞུས་པ་ནང་བཞིན Google Earth ཟེར་ཡ་དང་དེ་ནང་བཞིན་ཅིག་ཡོ་བྱད་ག་རེ་དགོས་ཀྱི་ཡོད་ན་དེ་ཚོ་ཚང་མ་མཁོ་སྤྲོད་བྱས་བྱས་ནས་ས་གནས་སོ་སོའི་སྲིད་གཞུང་ནས་ཀྱང་རྒྱབ་སྐྱོར་ཆེན་པོ་བྱེད་ཀྱི་ཡོད་པའི་དོན་རྐྱེན་ལ་བརྟེན་བྱས་ནས་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་བཞི་ལོ་ནས་ཉིས་སྟོང་བཅུ་བདུན་བར་གྱི་གྲངས་ཚད་དེ་ནས་ད་ལྟའི་ཆ་ལ་ཡང་བརྒྱ་ཆ་བཅུ་བཞི་དང་ཚེག་བདུན་ཙམ་ཞིག་འཕར་ཡོད་པ་གསལ་སྟོན་བྱས་བཞག་རྒྱ་གར་ནང་ལ་ཡ་ཆ་བཞག་པ་ཡིན་ན་གླང་ཆེན་སྲུང་སྐྱོབ་དང་གསོ་སྐྱོང་བྱེད་ཡུལ་ཆེ་བའི་གྲས་བཅུ་གཉིས་དང་དེ་ལས་ཆུང་བ་དེ་འདྲས་ཉི་ཤུ་རྩ་གྲངས་ཤིག་ཡོད་པ་འདྲ། བྱས་ཙང་ད་འཛམ་བུ་གླིང་ཁྱོན་ཡོངས་ནང་ལ་ཡ་གླང་ཆེན་གསོ་སྐྱོང་བྱེད་རྒྱུ་དེ་ཞེ་དྲག་གི་གལ་ཆེན་པོ་ཡིན་པ་འདི་ད་གོ་རྟོགས་ཆེ་རུ་ཆེ་རུ་འགྲོ་གི་ཡོད་ཙང་འཛམ་གླིང་ནང་ལ་ཡ་གླང་ཆེན་གསོ་སྐྱོང་བྱེད་ཡུལ་ཆེ་གྲས་ནང་ལ་ཡ་ཨ་ཧྥི་རི་ཀའི་རྒྱལ་ཁབ Botswana ནང་ལ་ཡོད་པའི Chobe National Park ཟེར་ཡས་དེ་བྱས།